ད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་འགོ་འཛུགས་ཀྱི་ཡོད། དེ་རིང་ནི་བོད་ནང་དུ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་དགུ་དང། ཕྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་བ་དང་པོའི་ཚེས་བཅུ་དགུ་རེས་གཟའ་པ་སངས་རེད། ང་རྡོ་རྗེ་མཚོ་ཡིན་ཞུས་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་བྱེད་རྒྱུ་ཡིན་ན། ད་དེ་རིང་གི་ལས་རིམ་ཁག་གི་ཐོག་མར་གོང་ས་མཆོག་གིས། སྨོན་ལམ་རྒྱག་རྒྱུ་གལ་ཆེ་ཡང་གཙོ་བོ་སེམས་དེ་བཅོམ་ལྡན་འདས་ཀྱི་དགོངས་པ་དང་མི་འགལ་བ་ཞིག་དགོས་ཞེས་བཀའ་སློབ་བསྩལ་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། དེའི་གཞུག་ནས་ས་གནས་ནས་བཏང་ཡོང་བའི་གནས་ཚུལ་ཞིག་ཡོད།
མི་རབས་གོང་མའི་ལྷག་བསམ་སྙིང་སྟོབས་རྒྱུན་འཛིན་གྱིས་ཆོལ་གསུམ་སྤུན་ཟླ་འཆམ་མཐུན་དམ་ཚིག་རྡོག་རྩ་གཅིག་སྒྲིལ་སྔར་ལྷག་བྱེད་གལ་ཆེ་བ། གོང་ས་མཆོག་གིས་བལ་ཡུལ་གློ་སྒྲིག་འཛུགས་དཔལ་འབྱོར་གླིང་གཞིས་ཆགས་བཙུགས་ནས་ལོ་ངོ་ལྔ་བཅུ་འཁོར་བ་གི་སྟེང་བཀའ་ཡིག་སྩལ་བ་གི་ནང་ང་འཁོད་ཡོད་གི། མཇུག་མཐར། རྒྱ་བོད་སྐབས་དོན་གླེང་མོལ་གྱི་ལེ་ཚན་དང་བཅས་དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ། ང་རྡོ་རྗེ་མཚོ་ཡིན། ཐོག་མར་གསར་འགྱུར་བཤད་རྒྱུ། གོང་ས་མཆོག་གིས་སྨོན་ལམ་རྒྱག་རྒྱུ་གལ་ཆེ་ཡང་གཙོ་བོ་སེམས་དེ་བཅོམ་ལྡན་འདས་ཀྱི་དགོངས་པ་དང་མི་འགལ་བ་ཞིག་དགོས་ཞེས་བཀའ་སློབ་སྩལ་འདུག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག། ཉིས་སྟོང་ཉེར་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་ཉིན་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་འཁོད་ནས་ཟླ་བ་གཅིག་ལྷག་གི་རིང་ལ་འགྲོ་བ་སྤྱིའི་བདེ་རྩར་ཕན་ཆེད་མཛད་འཕྲིན་མང་དག་ཅིག་བསྐྱངས་ཡོད་པ་མ་ཟད། ཟླ་འདིའི་ཕྱི་ཚེས་བཅོ་བརྒྱད་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་སྔ་འགྱུར་རྙིང་མ་སྨོན་ལམ་ཆེན་མོའི་ཚོགས་མགོར་ཆིབས་བསྒྱུར་བསྐྱངས་སྐབས། སྨོན་ལམ་རྒྱག་རྒྱུ་གལ་ཆེ་ན་ཡང་གཙོ་བོ་སེམས་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་དགོངས་པ་དང་མི་འགལ་བ་ཞིག་དགོས་གལ་ཆེ་ཞེས་བཀའ་སློབ་སྩལ་གནང་ཡོད་པ་རེད།
སྨོན་ལམ་རྒྱག་པ་གལ་ཆེན་པོ་རེད་ཡག་པོ་རེད་དེ་ཡིན་ནའི་གཙོ་བོ་གཙོ་བོ་དེ་ཉིན་ཞག་གོང་ས་མཆོག་གནས་མཆོག་རྡོ་རྗེ་གདན་དུ་ཟླ་བ་གཅིག་ལྷག་བཞུགས་པའི་རིང་ཆོས་འབྲེལ་གྱི་མཛད་འཕྲིན་མང་དག་ཅིག་བསྐྱངས་ཡོད་ཅིང། ཕྱི་ཟླ་དང་པོའི་ཚེས་བཅུ་དགུ་ཉིན་གོང་ས་མཆོག་གནས་མཆོག་རྡོ་རྗེ་གདན་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཆིབས་ཐོན་གནང་གི་ཡོད་པ་དང་ཕྱི་ཚེས་ཉེར་གཉིས་ཉིན་ཕྱིར་བཞུགས་སྒར་རྡ་རམ་ས་ལར་ཆིབས་བསྒྱུར་མཛད་གནང་རྒྱུ་ཡིན་འདུག། གཟའ་འཁོར་རྗེས་མར་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་དུས་བཀག་བསྐྱར་ཞིབ་གནང་སྐབས་རྒྱ་ནག་གཞུང་གིས་ཨ་རིའི་མི་སེར་གང་བྱུང་བཀག་སྐྱིལ་བྱས་པ་དང་དེ་བཞིན་བོད་དང་ཤར་ཏུར་ཀི་སི་ཐན།

རིང་མིན་ཕྱི་ཟླ་དང་པོའི་ཚེས་ཉེར་གསུམ་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ཐད་དུས་བཀག་བསྐྱར་ཞིབ་གནང་གི་ཡོད་པ་ལྟར་ཕྱི་ཟླ་དང་པོའི་ཚེས་བཅུ་དྲུག་ཉིན་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་མར་ཁོ་རོ་བྷི་ཨོ་དང Tim Kaine། Jeff Merkley། Marsha Blackburn བཅས་ཀྱིས་ཨ་རིའི་ཕྱི་སྲིད་དྲུང་ཆེ Antony Blinken ལགས་ལ་རེ་སྐུལ་གྱི་ཕྱག་བྲིས་ཤིག་ཕུལ་བའི་ནང་དུ་གཟའ་འཁོར་རྗེས་མར་རྒྱལ་ཚོགས་ཀྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གནད་དོན་ཐད་དུས་བཀག་བསྐྱར་ཞིབ་གནང་བའི་སྐབས་ཨ་རི་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཅིག་ཡིན་པའི་ཆ་ནས་རྒྱ་ནག་གཞུང་གིས་ཨ་རིའི་མི་སེར་གང་བྱུང་བཀག་ཉར་བྱས་པ་དང་དེ་བཞིན་བོད་དང་ཤར Turkestan Hong Kong རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་སོགས་ཀྱི་ཐོག་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཚབས་ཆེན་གཏོང་བཞིན་པའི་གནས་སྟངས་ཐད་འདྲི་རྩད་བྱ་དགོས་པའི་འབོད་སྐུལ་གནང་འདུག། འབོད་སྐུལ་གྱི་ཕྱག་བྲིས་དེའི་ནང་དུ་བོད་སྐོར་དམིགས་བཀར་དོན་ཚན་ཟུར་འདོན་ཐོག་བཀོད་པར། རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་དང་དེ་བཞིན་བོད་ཀྱི་ས་ཁུལ་གཞན་དག་ཏུ་འདས་པའི་ལོ་ངོ་བཅུ་ཕྲག་དུ་མའི་རིང་བོད་ཀྱི་ལོ་རྒྱུས་དང་རིག་གནས་རྩ་མེད་གཏོང་ཐབས་ཀྱི་སྲིད་ཇུས་རབ་དང་རིམ་པ་ལག་བསྟར་བྱས་དང་བྱེད་མུས་ཡིན་པ་དང་ལྷག་པར་དུ་ཉེ་བའི་ཆར་བོད་ཕྲུག་ས་ཡ་གཅིག་ཙམ་རྒྱ་ནག་གཞུང་གིས་བཅའ་སྡོད་སློབ་གྲྭ་ཁག་ཏུ་བཙན་དབང་གིས་བཅུག་སྟེ་མི་རིགས་རྒྱ་སྒྱུར་གྱི་སྲིད་ཇུས་ལག་བསྟར་བྱེད་བཞིན་ཡོད་པ་ཐེར་འདོན་གནང་འདུག། གཞན་ཡང་རྒྱ་ནག་གཞུང་གིས་བོད་ཀྱི་ཆོས་ཕྱོགས་ཀྱི་དབུ་ཁྲིད་དང་བོད་མིའི་ཐོབ་ཐང་དོན་གཉེར་བ་ཚོས་རང་མི་རིགས་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་བྱས་པ་ཙམ་ལ་ཡང་ཁྲིམས་འགལ་དུ་བརྩིས་ནས་འཛིན་བཟུང་བཙོན་འཇུག་བྱེད་ཀྱི་ཡོད་པ་ཐེར་འདོན་གནང་བའི་ཁོངས་སུ་ད་ལྟ་རྒྱ་ནག་གིས་བཙོན་འཇུག་བྱས་ཡོད་པའི་གངས་སྐྱེས་སྒྲུབ་པ་སྐྱབས་ལགས་དང་རོང་བོ་གངས་དཀར་ལགས་དེ་བཞིན་ཀུན་གཟིགས་པཎ་ཆེན་རིན་པོ་ཆེ་དགེ་འདུན་ཆོས་ཀྱི་ཉི་མ་མཆོག་སོགས་ཀྱི་མཚན་མིང་ཐོའི་ནང་བཏོན་འདུག།

གཞན་ཡང་ཕྱི་ཟླ་དང་པོའི་ཚེས་བཅུ་བདུན་ཉིན་ཨོ་སི་ཀྲུའེ་ལི་ཡའི་བོད་དོན་རྒྱབ་སྐྱོར་ལྷན་ཚོགས་ཏེ Australia Tibetan Council ཞེས་པས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐོག་འདྲི་རྩད་དང་བསྐྱར་ཞིབ་གནང་སྐབས་བོད་ནང་དུ་རྒྱ་ནག་གཞུང་གིས་དྲག་གནོན་བྱེད་པའི་བྱ་སྤྱོད་ཐོག་ལ་འདྲི་རྩད་ནན་མོ་གནང་ཐབས་སུ་ཨོ་སི་ཀྲུའེ་ལི་ཡའི་ཕྱི་སྲིད་དང་ཚོང་འབྲེལ་ལྷན་ཁང་གི་ལྷན་དུ་ཟླ་བ་འགའ་ཤས་ཀྱི་རིང་ལ་བཀའ་བསྡུར་གནང་ཡོད་འདུག། གསན་མཁན་རྣམ་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། མི་རབས་གོང་མའི་ལྷག་བསམ་སྙིང་སྟོབས་རྒྱུན་འཛིན་གྱིས་ཆོལ་གསུམ་སྤུན་ཟླ་འཆམ་མཐུན་དམ་ཚིག་རྡོག་རྩ་གཅིག་སྒྲིལ་སྔར་ལྷག་བྱ་གལ་ཆེ་ཞེས་གོང་ས་མཆོག་གིས་བལ་ཡུལ་གློ་སྒྲིག་འཛུགས་དཔལ་འབྱོར་གླིང་གཞིས་ཆགས་བཙུགས་ནས་ལོ་ལྔ་བཅུ་འཁོར་བའི་དུས་དྲན་དང་བཀའ་ཡིག་བསྩལ་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བྷེ་ཡིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། ཉེ་ལམ་སྤྱི་ཟླ་དང་པོའི་ཚེས་པ་བཅོ་ལྔ་གི་ཉི་མ་བལ་ཡུལ་སྤོག་ར་ཁུལ་དུ་རྟེན་གཞི་ཆགས་པའི་གློ་སྒྲིག་འཛུགས་ས་གནས་འགོ་འཛིན་གྱི་ཁྱབ་ཁོངས་དཔལ་འབྱོར་གླིང་གཞིས་ཆགས་དབུ་བརྙེས་ནས་ལོ་ངོ་ལྔ་བཅུ་འཁོར་བ་གི་དུས་དྲན་གནང་བ་གི་དང་བོད་མི་གི་ཁྲོད་ལ་གོང་ས་མཆོག་གི་བཀའ་ཡིག་ལམ་སྟོན་བསྩལ་བའི་ནང། ཁྱེད་རང་ཚོས་བལ་ཡུལ་གློ་སྨོན་ཐང་དུ་དྲག་པོའི་འཇབ་དམག་གི་རྟེན་གཞི་བཙུགས་ཏེ། ལུས་སྲོག་བློས་གཏོང་གིས་མི་ལོ་བཅུ་བཞི་གི་རིང་ཕ་རོལ་པོར་འཇབ་རྒོལ་ཐེངས་མང་བྱས་པ་གི་གནས་ཚུལ་ལོ་རྒྱུས་ཀྱི་ཐོག་འཁོད་ཡོད་ལ། འོན་ཀྱང་འཚེ་བའི་ལས་འདི་གནས་སྐབས་ཀྱི་རིང་སྙིང་ནད་དུ་སོང་བ་ཙམ་ལས། མཐར་ཐུག་གི་རྒྱལ་ཁ་ལོན་དཀའ་བ་མཐོང་ཆོས་ལ་བརྟེན། ངོས་ནས་ཀྱང་དྲག་འཐབ་ཀྱི་ལས་འགུལ་མཚམས་འཇོག་བྱེད་དགོས་པ་གི་འབོད་སྐུལ་བྱས་པ། ཁྱེད་ཚོས་འཕྲལ་མར་དང་ལེན་གྱིས་པོག་ར་ཁུལ་དུ་གཞིས་ཆགས་ཀྱི་ངོ་བོར་བསྒྱུར་ཏེ་འཚོ་རྟེན་ལག་ཤེས་བཟོ་གྲྭ་གསར་འཛུགས་བྱས་པར། ངོས་ནས་སྨོན་ལམ་དང་བཅས་དཔལ་འབྱོར་གླིང་ཞེས་མིང་བཏགས་པ། དེ་ནས་འགྱུར་བ་རིམ་སོང་གི་ལོ་རྒྱུས་ཞིབ་ཕྲ་བརྗོད་མ་དགོས་པར་བྱས་འབྲས་ལ་བསྔགས་བརྗོད་ཡོད་པ་དང། སླད་ཀྱང་མི་རབས་གོང་མའི་ལྷག་བསམ་སྙིང་སྟོབས་རྒྱུན་འཛིན་གྱིས། ཆོལ་གསུམ་སྤུན་ཟླ་འཆམ་མཐུན་དམ་ཚིག་རྡོག་རྩ་གཅིག་སྒྲིལ་སྔར་ལྷག་བྱེད་གལ་ཆེ་བ་བཅས་ཀྱང་ཡིད་འཇགས་གནང་དགོས་ལུགས་ཀྱི་ཕེབས་ཡོད་ཅིང། ཕྱོགས་མཚུངས་དུས་དྲན་མཛད་སྒོ་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཀྱང་འཚམས་འདྲི་གི་གསུང་འཕྲིན་ཕེབས་པའི་ནང། བོད་རྒྱའི་དཀའ་རྙོག་མ་སེལ་གི་བར་བོད་མིའི་འཐབ་རྩོད་མུ་མཐུད་དུ་གནས་ཐུབ་པ་དང་ནུས་པ་ལྡན་པ་གི་སྒོ་ནས་རྒྱུན་འཁྱོངས་གནང་ཐུབ་ཐབས་སུ། ང་ཚོས་ལས་ཀ་བྱེད་སྐབས་ལྷག་བསམ་ངོ་ལྐོག་རྒྱབ་མདུན་མེད་པ་གི་ལས་ཀ་བྱེད་རྒྱུ་དང། མང་ཚོགས་ཀྱི་ངོས་ནས་ཀྱང་གང་ཟག་ལ་མ་ལྟོས་པར་བོད་སྤྱིར་བསམ་སྟེ་སྒྲིག་འཛུགས་ཡར་རྒྱས་དང་སྤྱི་ཚོགས་ཆིག་སྒྲིལ་ཡོང་བར་མཐུན་འགྱུར་གནང་དགོས་པ་གི་འབོད་སྐུལ་གནང་ཡོད་པ་རེད། འབད་བརྩོན་བྱས་ཏེ་བྱེད་མྱོང། བཀའ་ཤག་གི་ངོས་ནས་ལྷག་པར་དུ་སྲིད་སྐྱོང་དང་མི་མང་བདམས་པའི་ལས་གནས་ཅིག་ཡིན་པའི་ཆ་ནས། མི་མང་ལ་འགན་འཁྱེར་ཡག་མི་མང་ལ་ལན་འདེབས་བྱེད་ཡག་མི་མང་ལ་རྩིས་བརྒྱབ་ཡག་ཨ་ནི་ལས་འགན་གཙོ་བོ་དེ་གས་དེ་སྒྲུབ་ཡག་དེ་ཚོ་དེ་ང་ཚོའི་ལས་འགན་ཆགས་ཀྱི་ཡོད་རེད་དེ་ཡིན་དུས་ཚང་མ་ལ་ཡང་འདིའི་ཐོག་ལ་ང་ཚོས་འབད་བརྩོན་ལྷོད་མེད་བྱེད་ཀྱི་རེད་དེ་ཡིན་ནའི་དེ་རྒྱུ་རྐྱེན་མང་པོ་ཅིག་མཐུན་ནས་ཡོང་དགོས་ཡ་ཅིག་དང་བོད་མི་སྤྱི་མཐུན་གྱི་བསོད་ནམས་ལ་བརྟེན་ནས་ཡོང་དགོས་ཡ་ཅིག་ཡིན་པས་སོང་ཙང་ཁོ་མི་གཅིག་དང་བཀའ་ཤག་གཅིག་དང་གཅིག་པོ་གིས་ཅིག་འཇོན་ཡ་དེ་འདྲའི་གི་གནས་སྟངས་དེ་འདྲའི་གང་ཡང་མ་རེད་ཡིན་པ་ཡིན་ནའི་དེ་ནི་ང་ཚོས་འབད་བརྩོན་བྱས་བྱས་ད་གང་མགྱོགས་མགྱོགས་ཅིག་ང་ཚོ་བོད་ལ་ཕར་ལོག་ཐུབ་ཡ་གི་ཐབས་ཤེས་དེ་བྱེད་དགོས་གི་ཡོད་རེད་དེ་འདྲའི་གི་གནས་སྟངས་ཅིག་མ་བྱུང་གི་བར་དུ་ང་ཚོ་འཐབ་རྩོད་དེ་མུ་མཐུད་ནས་ད་འབྱུང་འགྱུར་ལོ་བཅུ་ཉི་ཤུ་སུམ་ཅུ་བཞི་བཅུ་ག་ཚོད་ཡིན་ནའི་ག་ཚོད་འགོར་བ་ཡིན་ནའི་གནས་ཐུབ་དགོས་ཡ་ཅིག་དང་གནས་པ་ཙམ་དུ་མ་ཡིན་པའི་གི་ང་ཚོས་ནུས་པ་ལྡན་པའི་ཐོག་ནས་དེ་འཐབ་རྩོད་དེ་རྒྱུན་འཁྱོངས་ཐུབ་ཡས་ཀྱི་བོད་རྒྱའི་དཀའ་རྙོག་དེ་མ་སེལ་གྱི་བར་དུ་རྒྱུན་འཁྱོངས་ཐུབ་ཡས་ཀྱི་གནས་སྟངས་ཅིག་བཟོ་དགོས་ཀྱི་ཡོད་པས་སོང་ཙང། ང་རང་ཚོས་ད་ལྟ་ལས་ཀ་བྱེད་པའི་སྐབས་ལ་ཡང་ལྷག་བསམ་རྣམ་དག་ངོ་ལྐོག་རྒྱབ་མདུན་མེད་པར་བྱས་བྱས་ལས་ཀ་བྱེད་ཡ་དང། མང་ཚོགས་ཀྱི་ངོས་ནས་ཅིག་མཐུན་འགྱུར་དེ་གས་དེ་ཅིག་བོད་སྤྱི་པ་རང་ལ་བསམ་ནས་གང་ཟག་ལ་མ་ལྟོས་པར་བྱས་ང་ཚོ་དམངས་གཙོའི་སྒྲིག་འཛུགས་དེ་འདྲའི་ཅིག་ཡག་པོ་ཅིག་རྒྱལ་བ་རིན་པོ་ཆེས་མར་གསོལ་རས་གནང་བཞག་ཡོད་རེད་ད་འདི་ཡར་རྒྱས་ཀྱི་ཕྱོགས་སུ་ང་ཚོ་ག་འདྲས་སེ་འགྲོ་དགོས་ཀྱི་འདུག་བསམ་བློ་བཏང་ཡ་དང་མ་འོངས་པ་ང་རང་ཚོའི་སྤྱི་ཚོགས་འདི་རུག་རུག་བྱས་བྱས་ག་འདྲས་བྱས་ནས་བསྡད་ཐུབ་ས་རེད་ད་འདི་ཚོ་སྒང་ལ་བསམ་བློ་རྒྱ་ཆེ་ས་བཏང་ནས་ལས་ཀ་བྱས་པ་འདྲ་བོ་བྱུང་བ་ཡིན་ན་ང་ཚོ་ཚང་མ་ལ་ཡང་ཕན་ཐོགས་ཡ་ཅིག་ཡང་མཛད་སྒོ་དེར་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ནས་འཚམས་འཕྲིན་གསུང་བཤད་ཕེབས་པ་གི་ནང་གཞིས་ཆགས་ཡར་རྒྱས་སུ་གཏོང་ཐབས་དང་ཉམ་ཐག་རོགས་སྐྱོར། ན་གཞོན་སློབ་ཕྲུག་ཚོར་འདབ་གཤོག་གཉིས་ལྡན་གྱི་ཤེས་ཡོན་དང་སེམས་ཤུགས་སྦྱིན་གལ་ཆེ་བའི་ལམ་སྟོན་ཕེབས་ཡོད་སྐད། གཞིས་ཆགས་ཀྱི་ལྔ་བཅུའི་དུས་དྲན་ཚོགས་ཡ་དེ་ཡང་ད་ཅིག་འདས་པའི་གི་ལོ་རྒྱུས་ཀྱི་གནས་བབ་ལས་ཉམས་མྱོང་བསགས་ནས་ཨ་ནི་མ་འོངས་པའི་ད་ཅིག་སྤྱིར་ང་ཚོ་བོད་བསྟན་སྲིད་རེད་བྱེ་བྲག་ནས་དཔལ་འབྱོར་གླིང་གི་གཞིས་ཆགས་དེ་ཡར་རྒྱས་ག་རེ་བཏང་ཐུབ་དགོས་འདུག་ཨ་ནི་ད་ག་ནང་བཞིན་གཞིས་ཆགས་ནང་ལོགས་ལ་ཅིག་ཉམ་ཐག་ཁག་ཅིག་དེ་འདྲ་ཡོད་པ་ཡིན་ན་དེ་ཚོ་ལ་ཡར་འགྲོ་ཡག་གི་རོགས་སྐྱོར་ག་རེ་གནང་དགོས་ཀྱི་འདུག་ཨ་ནི་ད་ག་ནང་བཞིན་གྱི་ན་གཞོན་སློབ་ཕྲུག་དེ་ཚོ་གྱི་འདབ་གཤོག་གཉིས་ལྡན་གྱི་མ་འོངས་པར་བོད་སྤྱི་ལ་ཆེས་ཞབས་འདེགས་ཞུ་ཐུབ་ཡག་གི་ཤེས་ཡོན་སྤྲོད་ཐུབ་ཡག་སེམས་ཤུགས་སྤྲོད་ཐུབ་ཡག་དེ་ཚོ་གལ་ཆེན་པོ་ཞེ་པོ་ཆགས་བསྡད་རེད་ནི་དེ་ཚོ་ཚང་མས་དགོངས་པར་འཇོག་རོགས་གནང་ཟེར་ཞུ་རྒྱུ་ཡིན། བློ་སྒྲིག་འཛུགས་གཞིས་ཆགས་ཁག་གི་ས་གནས་འགོ་འཛིན་སྐྱིད་རོང་བཀྲ་ཤིས་རྡོ་རྗེ་ལགས་ནས། གཞིས་ཆགས་འདིར་གཞོན་སྐྱེས་ཕལ་ཆེ་བ་རྒྱ་གར་དང་བལ་པོ་གི་ནང་སློབ་གཉེར་དང་འཚོལ་ཐབས་ཀྱི་ལས་ཀ་གཉེར་བཞིན་པ་དང། གཞིས་ཆགས་རང་དུ་གནས་སྡོད་པ་ཚོས་ཚོང་ཙག་ཙིག་གི་རིགས་དང་རླངས་འཁོར་ཁ་ལོ་བ་སོགས་ཀྱི་ལས་ཀ་གཉེར་བཞིན་པ་གི་སྐོར་བཅས་འབྲེལ་བརྗོད་གནང་གི་འདུག། ལགས་སོ་ད་ལྟའི་ཆ་ནས་ད་དཔལ་འབྱོར་གླིང་གཞིས་ཆགས་ནང་ལ་ཁང་ངེས་ད། གལ་ཆེ་བོ་ཚོའི་གྲོགས་ཀྱི་ཆགས་བསྡད་ཀྱི་ཡོད་ཨ་འདི་ཞེས་གསུངས་གིས་ད་ད་ལྟ་གཞོན་སྐྱེས་ཕལ་ཆེ་བ་གྲོགས་དེ་ད་བལ་ཡུལ་དང་རྒྱ་གར་དེ་བ་ལ་སོ་སོའི་གི་ཨ་ནི་ངའི་འཚོ་བའི་གི་དོན་དག་ལས་ཀ་བྱས་དང་བྱེད་མུས་རེད་དེ་ཞེས་གསུངས་གིས་ཡང་ནི་ཨ་སྡེ་ཚན་རེ་ཚོགས་པ་ཁག་མང་བོ་ཞིག་ལ་ནི་གཞིས་ཆགས་གི། ད་དེང་དུས་ཀྱི་ཤེས་ཡོན་ལྡན་པའི་ཚད་མཐོ་བོའི་ཐོག་ནས་ནི་ཕྱག་ལས་གནང་དང་གནང་མུས་འདྲ་བོ་ཞིག་རེད། དེ་ཞིག་གསུང་གི་གཞིས་ཆགས་ནང་ལ་ཕལ་ཆེ་བ་དེ་བརྒྱ་ཆ་དྲུག་ཅུ་ལྷག་ཙམ་ཞིག་རྒན་པ་འདྲ་བོ་ཆགས་དུས་ད་ནང་བཞིན་གཞིས་ཆགས་ལ་གནས་སྡོད་པ་དེ་ཚོ་ང་ཚོ་གི་ཚོང་ཙག་ཙིག་གི་ཟ་ཁང་འདྲ་བོ་དང་དེ་ཞིག་གསུང་གི་ཡང་ཡང་བ་ཁ་ལོ་བ་དང་མོ་ཊ་དང་ཡང་དེ་འདྲ་གི་ཐོག་ལ་གནས་སྟངས་ཅིག་ཆགས་བསྡད་ཀྱི་ཡོད་ཞུས་པ་ཡིན། བལ་ཡུལ་ནང་བློ་སྨོན་ཐང་ཁུལ་དུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་གི་ལོར་ཨ་མེ་རི་ཁ་གི་དབུས་ཀྱི་གསང་བའི་ལས་ཁང་ནས་རོགས་སྐྱོར་བརྒྱུད། ཡོངས་གྲགས་བློ་སྒྲིག་འཛུགས་དུ་འབོད་པ་གི་བོད་མིའི་རང་དབང་འཐབ་རྩོད་ཀྱི་ཆེད་དུ་དྲག་པོའི་སྒྲིག་འཛུགས་བཙུགས་ཏེ་རྒྱ་ནག་དམར་གཞུང་ལ་ཐེངས་མང་འཇབ་རྒོལ་གནང་ཡོད་ནའང། སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་གི་ལོ་གི་ཟླ་བཞི་པ་གི་ཚེས་པ་ཉེར་ལྔ་གི་ཉི་མ་བོད་གཞུང་ནང་སྲིད་བཀའ་བློན་ས་གནས་སུ་ཆེད་ཕེབས་དང་འབྲེལ་གོང་ས་མཆོག་གིས་བོད་མི་ཚོ་གི་དྲག་པོའི་ལས་འགུལ་མཚམས་འཇོག་གནང་དགོས་པའི་བཀའ་ཡིག་དགོངས་དོན་ལྟར། རིམ་པས་གཞིས་ཆགས་ཀྱི་ངོ་བོར་བསྒྱུར་ནས་དགོན་པ་དང་སློབ་གྲྭ་བཟོ་གྲྭ་བཅས་བཙུགས་ཡོད་པ་མ་ཟད། སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་གི་ལོར་ས་གནས་རང་བདེན་ཚོགས་ཆུང་བཙུགས་པ་དང། སྤྱི་ལོ་ཉིས་སྟོང་བདུན་གྱི་ལོ་ནས་ས་གནས་འགོ་འཛིན་འོས་འདེམས་ཀྱི་ལམ་ནས་བསྐོ་གཞག་དང། སྤྱི་ལོ་ཉིས་སྟོང་བཅུ་གཅིག་གི་ལོ་ནས་ཁྲིམས་སྒྲིག་གི་དགོངས་དོན་བཞིན་ས་གནས་འགོ་འཛིན་གཞུང་བསྐོས་རིམ་པར་འགྲོ་བཞིན་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན།
གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིས་མུ་མཐུད་ནས་གསར་འགྱུར་བཤད་རྒྱུ། ཨ་ཉག་སེང་གྲགས་ལགས་ཀྱི་ཞུ་གཏུག་ལ་བཟང་ཕྱོགས་ཀྱི་གྲུབ་འབྲས་གང་ཡང་སོན་མེད་སྐོར་ཁོང་གི་ཁྲིམས་རྩོད་པས་བཤད་འདུག་བོད་ཀྱི་ཁོར་ཡུག་སྲུང་སྐྱོབ་ལས་འགུལ་བ་དང་ལྐོག་ཟ་རུལ་སུངས་ལ་ངོ་རྒོལ་བྱེད་མཁན་ཨ་ཉག་སེང་གྲགས་ལགས་ལ་རྒྱ་ནག་གི་འབྲེལ་ཡོད་ཁྲིམས་ཁང་གིས་སྤྱི་ཚོགས་དཀྲུག་རྐྱེན་བསླངས་པའི་ཉེས་འཛུགས་ཀྱིས་མི་ལོ་བདུན་གྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་ལྟར་ཁོང་གི་གྱོད་དོན་ཐད་ཞུ་གཏུག་རིམ་པར་བྱས་ཡོད་ནའང་ཁོང་གི་ཁྲིམས་རྩོད་པ་ལིན་ཆི་ལེ་ལགས་ཉིས་སྟོང་ཉེར་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བརྒྱད་ཉིན་རྒྱ་ནག་གི་ཞི་ཨན་གྲོང་ཁྱེར་གྱི་ཆེས་མཐོའི་མི་དམངས་ཁྲིམས་ཁང་དུ་སོང་སྟེ་ཨ་ཉ་སེང་སྒྲ་ལགས་ཀྱི་ཞུ་གཏུག་གི་གནས་ཚུལ་དེ་རྩད་གཅོད་བྱས་པར་གྱོད་དོན་དེར་མུ་མཐུད་བསྐྱར་ཞིབ་བྱེད་ཀྱི་ཡོད་པས་ད་དུང་སྒུག་དགོས་ཚུལ་བཤད་ཡོད་སྐོར་དབྱིན་ཡུལ་དུ་རྟེན་གཞི་བྱས་པའི་བོད་གནས་ལྟ་ཞིབ་ཁང་གིས་གནས་ཚུལ་སྤེལ་འདུག་ཨ་ཉ་སེང་སྒྲ་ལགས་ནི་མགོ་ལོག་དགའ་བདེ་རྫོང་རྐྱང་ཆེ་ཡུལ་ཚོ་ནས་ཡིན་པ་དང་ཉིས་སྟོང་བཅོ་བརྒྱད་ལོའི་ཟླ་བ་དགུ་བའི་ཚེས་བཞི་ཉིན་མགོ་ལོག་དགའ་བདེ་རྫོང་ཉེན་རྟོག་ལས་ཁུངས་ཀྱིས་ཨ་ཉ་སེང་སྒྲས་སྤྱི་ཚོགས་ནང་དཀྲུག་རྐྱེན་བསླངས་པའི་ནག་ཉེས་བསགས་ཡོད་སྐོར་བརྗོད་ནས་འཛིན་བཟུང་བཀག་ཉར་བྱས་ཡོད་པ་དང། ཁོང་གི་གྱོད་དོན་ཐད་ཞུ་གཏུག་རིམ་པ་བྱས་ཀྱང་གྲུབ་འབྲས་གང་ཡང་ཐོན་མེད་སྐོར་ཁྲིམས་རྩོད་པས་འགྲེལ་བརྗོད་བྱས་འདུག་ཨ་ཉ་སེང་སྒྲ་ལགས་ཀྱི་བཟའ་ཟླ་དབྱངས་སྐྱིད་ལགས་ཀྱིས་ཨ་ཉ་སེང་སྒྲ་འཛིན་བཟུང་བཀག་ཉར་བྱས་པའི་རྒྱུ་མཚན་ནི་ཁོང་གིས་མཚོ་སྔོན་ཞིང་ཆེན་མགོ་ལོག་ཁུལ་ཞིབ་དཔྱོད་ཁང་དང་པེ་ཅིང་གི་འབྲེལ་ཡོད་ཁྲིམས་ཁང་ཁག་ལ་གོང་རིམ་ནས་མི་མང་ལ་སྤྲད་པའི་སྐྱོབ་གསོའི་རོགས་དངུལ་དག་ས་གནས་སྲིད་གཞུང་གིས་ལྐོག་ཟ་བྱས་ཏེ་འབྲོག་པ་མང་ཚོགས་དབུལ་ཕོངས་ཀྱི་གནས་སུ་ལྷུང་ཡོད་པའི་དཀའ་ངལ་སྐོར་ཞུ་གཏུག་བྱས་པའི་རྐྱེན་གྱིས་ཡིན་སྐོར་འགྲེལ་བརྗོད་བྱས་འདུག། རྒྱ་གར་གནས་མཆོག་རྡོ་རྗེ་གདན་དུ་བཀའ་བརྒྱུད་སྨོན་ལམ་ཆེན་མོ་ཐེངས་སོ་བརྒྱད་པ་དེ་དབུ་འཛུགས་གནང་ཡོད་པ་རེད། དཔལ་རྒྱལ་བ་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་གི་བཀའ་དགོངས་དང། བཀའ་བརྒྱུད་སྨོན་ལམ་ཚོགས་པས་ཇི་ལྟར་གསོལ་བ་བཏབ་པ་བཞིན་ཟླ་འདིའི་ཕྱི་ཚེས་བཅོ་བརྒྱད་ནས་བཟུང་གནས་མཆོག་རྡོ་རྗེ་གདན་གྱི་གཏེར་སྒར་དགོན་གྱི་ཉེ་འཁྲིས་སུ་ཡོད་པའི་བཀའ་བརྒྱུད་སྨོན་ལམ་གྱི་ཚོགས་ཁང་ཆེན་མོའི་ནང་སྐྱབས་རྗེ་ཏཱ་ཡི་སི་ཏུ་རིན་པོ་ཆེ་མཆོག་སྨོན་ལམ་གྱི་ཚོགས་མགོར་དབུ་བཞུགས་ཐོག་བཀའ་བརྒྱུད་སྨོན་ལམ་ཐེངས་སོ་བརྒྱད་པ་དེ་དབུ་འཛུགས་གནང་ཡོད་པ་རེད། ཐེངས་འདིའི་སྨོན་ལམ་ཆེན་མོའི་ཐོག་རྒྱ་བལ་འབྲུག་གསུམ་གྱི་བཀའ་བརྒྱུད་དགོན་སྡེ་ཁག་དང་ཆོས་བརྒྱུད་རིས་མེད་ཀྱི་མཁན་པོ་བླ་སྤྲུལ་དང་དགེ་བཤེས། དེ་བཞིན་གྲྭ་བཙུན་རྣམ་པ་དང་ཧི་མ་ལ་ཡའི་རི་རྒྱུད་དང་ཕྱི་རྒྱལ་ཡུལ་གྲུ་འདྲ་མིན་ནས་ཕེབས་པའི་དད་ལྡན་མི་མང་ཆིག་ཁྲི་ལྷག་ལྷན་འཛོམས་ཀྱིས་འཛམ་གླིང་ཞི་བདེ་དང་སངས་རྒྱས་ཀྱི་བསྟན་པ་དར་རྒྱས་དང་བསྟན་འགྲོའི་བདེ་དོན་ཆེད་དང་ལྷག་པར་དུ། གོང་ས་སྐྱབས་མགོན་ཆེན་པོ་མཆོག་དང་རྒྱལ་བ་ཀརྨ་པ་མཆོག་གིས་དབུས་པའི་བསྟན་འཛིན་གྱི་སྐྱེས་བུ་རྣམ་པ་སྐུ་ཚེ་ཞབས་པད་བརྟན་ཆེད་བཟང་སྤྱོད་སྨོན་ལམ་དང་བཀའ་འགྱུར་དག་འདོན་སོགས་གནང་རྒྱུ་ཡིན་སྐོར་བཀའ་བརྒྱུད་སྨོན་ལམ་གྱི་སྤྱི་ཁྱབ་ཆོས་ཁྲིམས་པ་མཁན་པོ་སྐལ་བཟང་ཉི་མ་ལགས་ཀྱིས་འདི་གའི་གསར་འགོད་པར་མཚམས་སྦྱོར་གནང་ཡོད། བཙན་བྱོལ་ནང་བཀའ་བརྒྱུད་སྨོན་ལམ་ཐོག་མ་དེ་གཅིག་དགུ་བརྒྱད་ཅུ་གྱ་གཉིས་ལོར་དབུ་འཛུགས་གནང་ཡོད་འདུག།

ལོ་འདིར་འཛམ་གླིང་གི་མི་འབོར་མང་ཤོས་ཨང་གཉིས་པར་ལྷུང་བའི་རྒྱ་ནག་རྒྱལ་ཁབ་ཏུ། བྱིས་པའི་སྐྱེ་ཚད་ཇེ་ཉུང་དུ་སོང་བ་དང་འདས་གྲོངས་སུ་གྱུར་བའི་མི་གྲངས་སྔར་ལས་ལྷག་པར་འཕར་བར་བརྟེན་ནས། རྒྱ་ནག་ནི་སྤྱི་ལོ་ཉིས་སྟོང་ཉེར་གཉིས་དང་སྤྱི་ལོ་ཉིས་སྟོང་ཉེར་གསུམ་བཅས་ལོ་གཉིས་ལ་བསྟུད་མར་མི་འབོར་ཇེ་ཉུང་དུ་སོང་བ་མངོན་གསལ་དང་མཉམ་དུ། མི་འབོར་གྱི་གནད་དོན་དང་འབྲེལ་ནས་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་འགྲོ་རྒྱུར་བཀག་འགོག་ཆེན་པོ་ཐེབས་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། རྒྱལ་སྤྱིའི་བརྒྱུད་ལམ་ཁག་ཏུ་གནས་ཚུལ་ཐོན་པར་གཞིགས་ན། རྒྱ་ནག་རྒྱལ་ཡོངས་བསྡོམས་རྩིས་ཁང་ཟེར་བས་སྤེལ་བའི་གྲངས་ཚད་ཀྱི་ནང་དུ། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོར་རྒྱ་ནག་ཏུ་མི་འབོར་ས་ཡ་གཉིས་དང་གྲངས་ཆུང་ཐིག་བརྒྱད་ཇེ་ཉུང་དུ་སོང་ནས་ད་ལྟ་མི་འབོར་དུང་ཕྱུར་བཅུ་བཞི་དང་ས་ཡ་དགུ་ཙམ་ལ་ལྷུང་ཡོད་པ་དང། དེའི་ཁྲོད་དུ་གསར་དུ་སྐྱེས་པའི་བྱིས་པ་ས་ཡ་དགུ་ཙམ་ལས་མེད་པ་མ་ཟད། འདས་གྲོངས་སུ་ཕྱིན་པའི་མི་གྲངས། བྱེ་བ་གཅིག་དང་ས་ཡ་གཅིག་ཙམ་ཆགས་སྟབས། སྤྱི་ལོ་ཉིས་སྟོང་ཉེར་གཉིས་དང་བསྡུར་ན། བྱིས་པའི་སྐྱེས་ཚད་ཉུང་དུ་ཕྱིན་ཡོད་པ་དང། འདས་གྲོངས་སུ་གྱུར་པའི་ཚད་གཞི་དེ། སྤྱི་ལོ་གཅིག་དགུ་བདུན་ཅུ་དོན་བཞིའམ། རིག་གནས་གསར་བརྗེའི་རྗེས་ཀྱི་མང་ཤོས་དེ་ཆགས་ཡོད་པའི་གནས་ཚུལ་འཁོད་ཡོད་པ་རེད། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོར། རྒྱ་ནག་ཏུ་ལོ་ན་དྲུག་ཅུ་དང། དེའི་ཡན་གྱི་མི་འབོར་དུང་ཕྱུར་གཉིས་དང་གྲངས་ཆུང་དགུ་དྲུག་ཙམ་ཆགས་ཀྱི་ཡོད་པ་དང། དེ་སྔོན་སྤྱི་ལོ་ཉིས་སྟོང་ཉེར་གཉིས་ལོར་ལོ་ན་རྒན་པའི་མི་གྲངས་དུང་ཕྱུར་གཉིས་དང་གྲངས་ཆུང་བརྒྱད་ཐིག་བཅས་ཆགས་ཡོད་པ་མ་ཟད། དེའི་ཐད་གནད་དོན་དབྱེ་ཞིབ་པ་ཁག་གིས་སྤྱི་ལོ་ཉིས་སྟོང་སོ་ལྔ་བར་དུ་རྒྱ་ནག་གི་རྒན་པའི་གྲངས་འབོར་དེ་དུང་ཕྱུར་བཞི་ལྷག་ཆགས་རྒྱུ་ཡིན་པའི་ཚོད་དཔག་བྱེད་ཀྱི་ཡོད་པ་རེད་ལ། རྒྱ་ནག་གི་མི་འབོར་མར་ཆག་པ་དང་བསྟུན་ནས་དཔལ་འབྱོར་ལ་ཤུགས་རྐྱེན་ཐེབས་སྟངས་ཀྱི་སྐོར་ནས

རྒྱ་ནག་གི་དཔལ་འབྱོར་ཉམས་རྒུད་ཤུགས་ཆེན་འགྲོ་བཞིན་པ་དང། དེ་དང་བསྟུན་ནས་ལས་བྱེད་ཇེ་ཉུང་དུ་གཏོང་བཞིན་ཡོད་ལ། རྒྱ་ནག་རྒྱལ་ཁབ་སྤྱི་བསྡོམས་ལས་ཁུངས་ཀྱིས་གསལ་བསྒྲགས་བྱས་པ་ལྟར་ན། ན་གཞོན་ལོ་ན་བཅུ་དྲུག་ནས་ཉེར་བཞིའི་བར་གྱི་ལས་ཤོར་གྱི་མི་གྲངས་བརྒྱ་ཆའི་བཅོ་ལྔ་ཙམ་ཟིན་ཡོད་པའི་སྐོར་བཤད་ཡོད་འདུག་ལ། ན་ནིང་གི་ན་གཞོན་ལས་མེད་ཀྱི་ཚད་གཞི་དེ་བརྒྱ་ཆའི་ཉེར་གཅིག་ཡིན་པའི་སྐོར་བཤད་ཡོད་པ་རེད། ཡིན་ནའང་དེའི་ནང་དུ་སློབ་གྲྭར་ཡོད་པའི་མི་གྲངས་ཚུད་ཡོད་པ་མ་རེད། འོན་ཀྱང་པེ་ཅིན་སློབ་ཆེན་གྱི་དགེ་རྒན་ཆེན་མོ་ཀྲང་ཏན་ཏན་ལགས་ཀྱིས་སྤྱི་བསྡོམས་བྱས་པ་ལྟར་ན། རྒྱ་ནག་གི་ན་གཞོན་ལས་ཤོར་གྱི་མི་གྲངས་བརྒྱ་ཆའི་ལྔ་བཅུ་ཟིན་གྱི་ཡོད་པ་དང། ལས་ཀ་ཤོར་བ་དང་བསྟུན་ནས་ཅ་དངོས་ཉོ་མཁན་མེད་པ་དང། རླུང་འཁོར་གོང་ཆེན་དང་ཆུ་ཚོད་གྲགས་ཅན་སོགས་ཀྱི་རིན་གོང་མར་ཆག་པ་མ་ཟད། རྣོ་སྦྲེང་གི་རིན་གོང་སོགས་ཀྱང་ཉོ་མཁན་མེད་པར་བརྟེན་ནས་མར་ཆག་པ་བྱུང་ལ། གཞན་ཁང་ཚོང་གི་རིན་གོང་མར་ཆག་པ་དང། འཛམ་གླིང་གི་ཚོང་ར་རྣམས་རྒྱལ་ཁབ་གཞན་དུ་གནས་སྤོར་བྱེད་ཀྱི་ཡོད་པ་སོགས། རྒྱ་ནག་གི་དཔལ་འབྱོར་གྱི་གནས་སྟངས་དེ་བཅོས་ཐབས་མེད་པའི་ཕྱོགས་སུ་ཉམས་རྒུད་དུ་འགྲོ་བཞིན་འདུག་ལ། དཔལ་འབྱོར་གྱི་གནས་སྟངས་ཇེ་ལེགས་སུ་གཏོང་དགོས་ན། སྲིད་དབང་སྒེར་སྡེམ་གྱི་ལམ་ལུགས་བཅོས་བསྒྱུར་གཏོང་རྒྱུ་ལས། སྔར་བཞིན་ནུབ་ཕྱོགས་རྒྱལ་ཁབ་ཁག་ལ་མགོ་སྐོར་གཏོང་རྒྱུའི་ལམ་ཁ་གསར་བ་གང་ཡང་ལྷག་མེད་པའི་སྐོར་འགྲེལ་བརྗོད་བྱས་པ་རེད། རྒྱ་ནག་གི་མི་འབོར་གྱི་གནས་སྟངས་དེའི་འོག་ནས་བོད་ནང་དུ་ཡོད་པའི་བོད་མིའི་མི་འབོར་གྱི་སྐོར་ལ། དགེ་རྒན་ཆེན་མོ་ཟུར་པ་ལུང་ཞང་ཀིར་བ་རྒྱལ་ལོ་ལགས་ལ་བཅར་འདྲི་བྱེད་སྐབས་ཁོང་གི་གསུང་དོན་ནི། ད་ཉེ་ཆར་རྒྱ་ནག་གི་མི་འབོར་དེ་མར་ཆག་བསྡད་ཡོད་དེའི་སྐོར་ལ་བཤད་ཀྱི་འདུག་ཡོང་གི་འདུག་རེད་དེ་དང་མཉམ་དུ་ང་རང་ཚོ་བོད་ཀྱི་མི་འབོར་གྱི་གྲངས་ཀ་དེ་བོད་ནང་གི་དེ་བོད་ཀྱི་མི་འབོར་གྲངས་ཀ་དེ་གང་ཡང་ཅིག་དོ་སྣང་རང་རུང་ཡོང་གི་འདུག་བ་དེ་ཚོ་ཆེ་བོ་ག་རེད་དེ་རྒྱ་ནག་གི་མི་འབོར་དེ་མར་ཆག་བསྡད་ཡོད་དེ་བདེན་པ་རེད། ཞུགས་ཆགས་བསྡད་ཡོད་རེད། རྒན་པ་ཆགས་རྒྱུ་རྒན་པ་ཆགས་གཞོན་གྱིས་སྐྱེས་རྒྱུ་དེ་ཉུང་རུ་ཕྱིན་དེ་ནི་ཁོ་རང་ཚོ་གི་མི་འབོར་གྱི་སྡོམ་རྩིས་ཀྱི་སྒང་ན་དཔེ་དཀའ་ངལ་འཕྲད་ཀྱི་ཡོད་རེད་མ་འོངས་པ་རྒྱ་གི་མ་འོངས་པ་དེ་ལ། ད་དེ་གང་དེ་སྐབས་དེ་ང་ཚོའི་བོད་ཀྱི་འདི་མི་འབོར་དེ་བརྒྱ་ཆ་གི་ལྔ་བཅུ་ང་གཅིག་ནས་བཞི་བཅུ་ཞེ་དགུ་དེ་ཕོ་མོ་གི་ཅིག་མང་ཉུང་གི་ཡི་ཚད་ལོ་རུ་དེ་འདྲ་ཞིག་རེད་ཤག་བོད་ཀྱི་མི་འབོར་དེ་ས་ཡ་བདུན་དང་ཁྲི་བརྒྱ་བཅུ་བཅར་དགོས། ཅིག་ས་ཡ་བརྒྱད་ལོངས་ལ་དེ་འདྲ་ཞིག་འདུག་ཨ་དེ་གཙོ་བོ་གཞི་འཇོག་རྒྱུ་དེ་རྒྱ་ནག་གི་དེ་དོན་བྱ་རྒྱུ་མིན་པོ་གི་དྲང་ཤེས་གི་འབྲས་བུ་དེ་གཞི་ཆགས་ནས་གཏོང་རྒྱུ་རེད་ད་དེ་གང་ཟེར་ནས་ར་ད་ང་ཚོའི་མདོ་དབུས་ཁམས་གསུམ་གི་ཤེས་ཡོན་སློབ་གསོ་མྱོང་རྒྱུ་གི་དེ་ཆ་སྙོམས་གི་སྐད་དེ་རེད་དེ་སོང་བ་ཡིན་ན།

ཞི་བདེ་ཟོལ་མ་དེ་ཡིན་ཞེས་བཤད་ཡོད་པ་དང་ཐའེ་ཝན་གྱི་ཡུལ་དེའི་སྐོར་སོགས་སྟག་ལྷ་རྒྱལ་གྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པར་གསན་རོགས་གནང། གསན་མཁན་རྣམ་པ་ཚོ་ད་ཁོང་ནས་མཚམས་སྦྱོར་བྱས་པ་ལྟར། སང་ཉིན་གནངས་ཉིན་ཐའེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་འཐུས་མིའི་འོས་བསྡུ་ཆེན་མོ་བྱེད་རྒྱུ་ཡིན་པ་བཞིན་རྒྱ་ནག་པེ་ཅིན་གཞུང་གིས་ཐེངས་འདིའི་ཐའེ་ཝན་གྱི་འོས་བསྡུ་ཆེན་མོ་དེ་དམག་འཁྲུག་དང་ཞི་བདེའི་དབར་གྱི་གདམ་ག་ཅིག་ཡིན་ལུགས་བསྙད་ནས་དྲག་པོའི་དམག་གི་འཇིགས་སྐུལ་དང་ཞི་བའི་དཔལ་འབྱོར་གྱི་ལྗིད་གནོན་ཐེབས་པའི་འོས་བསྡུར་དམིགས་པའི་ཐེ་བྱུས་སྣ་ཚོགས་ཤིག་བྱས་དང་བྱེད་བཞིན་ཡོད། ཐེ་ཝན་གཞུང་འཛིན་ཚོགས་པ་སྟེ་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལེ་ཆིན་ཏེ་དང་སྲིད་འཛིན་གཞོན་པའི་འོས་མི་ཞའོ་མེ་ཆིན་རྣམ་པ་གཉིས་ཀྱིས་ཟླ་དང་པོའི་ཚེས་དགུ་ཉིན་རྒྱལ་སྤྱིའི་གསར་འགོད་གསལ་བསྒྲགས་ཤིག་སྤེལ་ཡོད་པ་དང་གསར་འགོད་གསལ་བསྒྲགས་སྐབས་ཐེ་ཝན་གྱི་ལས་ཐོག་སྲིད་འཛིན་གཞོན་པ་ལེ་ཆིན་ཏེ་གིས་གལ་ཏེ་ང་ཐེ་ཝན་གྱི་སྲིད་འཛིན་ལ་བདམས་པ་ཡིན་ན་བདག་གིས་ཐེ་ཝན་མཚོ་འགག་གི་ད་ལྟའི་གནས་བབ་འདི་རྒྱུན་འཁྱོངས་བྱེད་རྒྱུ་ཡིན་ཞེས་ལངས་ཕྱོགས་གསལ་སྟོན་བྱས་པ་དང།

མང་ཚོགས་ཀྱི་བསམ་ཚུལ་བསྡུ་ལེན་གྱི་དང་ནང་འཇོན་གྱི་དང་རང་ངོ་མང་ཚོགས་ཀྱི་འོས་བསྡུ་འགྲོ་བའི་སྐབས་སུ་དེ་གའི་གྲངས་ཀ་གི་བརྒྱ་ཆ་གི་ཚད་ཀྱི་གསལ་བསྒྲགས་བྱེད་ཡག་ཡོད་པ་དེ་མཐའ་མ་གི་ངོ་གི་བསམ་ཚུལ་ཁྱབ་བསྒྲགས་བྱེད་ཡག་དེ་གི་ནང་ལ་ད་ལྟ་གི་སྲིད་འཛིན་གཞོན་པ་ལའེ་ཆིན་ཏི་དང་དེ་ནས་ཞའོ་མེ་ཆིན་ཁོ་གཉིས་ཀ་ལ་བརྒྱ་ཆ་སུམ་ཅུ་སོ་གཉིས་ཡིན་པ་དང། གཞན་ཡང་ད་དུང་གོ་མིན་ཏང་གི་སྲིད་འཛིན་དང་སྲིད་འཛིན་གཞོན་པ་བརྒྱ་ཆ་དང་ཉི་ཤུ་རྩ་བདུན་ཡིན་པ། དེ་ནས་མི་མང་ཚོགས་པ་མང་ཚོགས་ཚོགས་པ་བརྒྱ་ཆ་ཉི་ཤུ་རྩ་གཅིག་ཡིན་པ་དེ་དེ་ཙམ་གྱིས་ད་ལྟ་གི་གཞུང་འཛིན་ཚོགས་པ་ལ་ཐོབ་ཡ་ཡིན་པ་དེ་ལ་ནི་རེ་བ་ཆེ་བ་བཅངས་དགོས་འདུག། ཡང་ལེ་ཆིན་ཏེ་གིས་གསར་འགོད་པར་ཞི་བདེ་ནི་ང་ཚོའི་ཕུགས་བསམ་ཡིན་འོན་ཀྱང་འཁྲུལ་སྣང་མིན། རྒྱ་ནག་གཅིག་གི་རྩ་དོན་ཟེར་བ་དེ་ངོས་ལེན་བྱས་ཚེ་དེ་ནི་ཞི་བདེ་ངོ་མ་ཞིག་ཡིན་མི་སྲིད། ཞི་བདེ་ངོ་མ་ཞིག་རྩོད་ལེན་བྱེད་འདོད་ན་སྟོབས་ཤུགས་ལ་བརྟེན་དགོས་པ་ལས་བཙན་འཛུལ་པའི་གཡོ་སྐོར་ལ་ཡིད་ཆེས་མི་རུང། ང་ཚོས་ཤེས་གསལ་ལྟར་རེད། བཙན་འཛུལ་བའི་གཡོ་སྐོར་ལ་ཡིད་རྟོན་ས་ཞིག་མེད་པ། བོད་དང་ཤར་ཏུར་ཀི་སི་ཐན་ཧོང་ཀོང་གི་ད་ལྟའི་གནས་སྟངས་ལས་ཤེས་ཐུབ་ཅེས། མིག་མཐོང་ལག་ཟིན་གྱི་དཔེ་མཚོན་དག་དྲངས་ནས་གསལ་བཤད་བྱས་པ་བརྒྱུད། བདག་དབང་མེད་པའི་ཞི་བདེ་ནི་ཧོང་ཀོང་ནང་བཞིན་ཞི་བདེ་ཟོལ་མ་དེ་ཡིན་ཞེས་ཐེར་འདོན་བྱས་ཡོད་ཀི། གལ་ཏེ་ཐེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལི་ཆིན་ཏེ་ལ་རྒྱལ་ཁ་ཐོབ་ཚེ་བོད་དོན་ལ་ཁྱད་པར་ཡོད་མེད་ཐད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་དགོངས་ཚུལ་གསུངས་དོན་དུ། རྩ་བའི་ཆ་ནས་ང་ཚོ་བོད་པའི་གི་སྲིད་བྱུས་དེ་ད་འཛམ་བུ་གླིང་ག་རེ་ཡིན་པ་ཡིན་ན་ཆབ་སྲིད་ཚོགས་པ་ག་གི་མོ་གཅིག་ལ་རྒྱབ་སྐྱོར་བྱེད་གཅིག་ལ་མ་དགའ་བ་བྱེད་དེ་འགོག་གི་བྱེད་དེ་འདྲ་གི་སྲིད་བྱུས་དེ་འཛིན་ཡག་ཡོད་མ་རེད་ད་ད་ལྟའི་གི་ཐེ་ཝན་གི་ནང་ལ་ཆབ་སྲིད་ཚོགས་པ་ཆེ་ཤོས་ད་གོ་མིན་ཏང་དང་དམངས་གཙོ་ཡར་ཐོན་ཚོགས་པ་གཉིས་ཀ་གི་ཨ་ནི་ང་ཚོ་བོད་དོན་གྱི་ཐོག་ལ་གང་ལ་གང་འཚམ་གཅིག་གིས་རྒྱབ་སྐྱོར་ཡག་པོ་ཡོད་ཡོད་པ་རེད་དེ་ཡང་ནང་བཞིན་གྱི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པ་ནང་ཡིན་པ་ཡིན་ན་ཆབ་སྲིད་ཚོགས་པ་འདྲ་མིན་གྱི་འཐུས་མི་ཡོད་བསྡད་པ་གྱི་གནས་སྟངས་ཤིག་ཆགས་བསྡད་ཡོད་རེད། གོ་མིན་ཏང་གཞུང་འདྲ་པོ་ཅིག་མཚོན་པ་ཡིན་ན་ཁོ་རང་གི་སྲིད་རྒྱལ་ཁ་ཐོབ་པ་ཡིན་ན་ཁོང་ཚོ་གི་སྲིད་ཇུས་དེ་ཨ་ནི་རྒྱ་ནག་མཉམ་དུ་ད་ལྟ་འབྲེལ་བ་ཡག་ནི་དཔལ་འབྱོར་རེད་དེ་ཡང་ནང་བཞིན་གྱི་ཕྱི་འབྲེལ་རེད་ཕྱི་སྲིད་དང་ཚང་མ་དེ་ཙམ་གྱིས་དེ་འདྲ་བྱེད་དུ་ཡོད་པ་ཡིན་དུས་ཁོང་ཚོ་ད་ལྟ་སླེབས་པ་ཡིན་ན་ཞེ་པོ་ཅིག་ང་ཚོ་ལ་སྡུག་པོ་ཡོང་ཡག་དང་དེ་འདྲ་ཡོང་གི་ཡོད་མ་རེད་ཀྱང་ཡིན་ན་ཡང་གཞུང་གསར་པ་ཅིག་སླེབས་དུས་ད་ལྟའི་གི་གཞུང་ལོ་བརྒྱད་ཟིན་ཚར་བའི་རྗེས་ལ་དེ་ནས་གཞུང་འཛིན་ནང་ལ་རེད་གྲོས་ཚོགས་ནང་ལ་ང་ཚོ་འབྲེལ་བ་མང་པོ་ཅིག་ཡོད་པ་དང་ཚང་མ་བསྐྱར་དུ་འབྲེལ་བ་འཛུགས་དགོས་ཡག་གི་གནས་སྟངས་ཤིག་ཆགས་བསྡད་ཡོད་རེད་དེ་ནང་བཞིན་གི་ད་ལྟ་གི་དམངས་གཙོ་ཡར་ཐོན་ཚོགས་པ་དེ་རང་དབང་དང་དམངས་གཙོ་དེ་ནང་བཞིན་དམིགས་བསལ། ཨ་རི་དང་ཡུ་རོབ་གཙོས་པའི་གི་རང་དབང་དམངས་གཙོ་མཉམ་དུ་བདེ་འཇགས་ཀྱི་སྲིད་ཇུས་དེ་ཤུགས་ཆེ་བ་ཟིན་ནས་ཡོད་པ་ཡིན་དུས་ད་ང་རང་ཚོ་རང་དབང་དམངས་གཙོ་གི་འཐབ་རྩོད་བྱེད་མཁན་གྱི་མི་རིགས་ཤིག་ཆགས་པ་ཡིན་ནི་ལས་འགུལ་སྤེལ་བ་ག་རེ་བྱེད་པ་ཡིན་ནའི་དེ་ཙམ་གྱིས་སྟབས་བདེ་བ་དང་གཞུང་གི་ངོས་ནས་རྒྱབ་སྐྱོར་ཤུགས་ཆེ་བ་ཡོང་ཡག་གི་གནས་སྟངས་ཤིག་ཡོད་པ་དེ་མངོན་གསལ་དོད་པོ་འདྲ་ཅིག་ཆགས་ཀྱི་འདུག། ལའེ་ཆིང་ཏེ་གིས་རྒྱ་ནག་གིས་གོ་ལ་ཧྲིལ་པོ་ནས་ཐའེ་ཝན་གྲོགས་མེད་ཁེར་རྐྱང་དུ་གཏོང་འདོད་ཀྱི་བསྐོར་འགོག་དང་ཁ་གཏད་བྱེད་པའི་བྱ་སྤྱོད་བླངས་དུས། བདག་གིས་དུས་དང་རྣམ་པ་ཀུན་ཏུ་བསྐོར་འགོག་གི་ཚབ་ཏུ་འབྲེལ་འདྲིས་བྱེད་རྒྱུ་དང་ཁ་གཏད་ཀྱི་ཚབ་ཏུ་འབྲེལ་མོལ་བྱས་ཏེ། ཕྱོགས་གཉིས་ཀས་ཞི་བདེ་དང་མཉམ་རྒྱས་མཉམ་དར་ལ་སྐུལ་འདེད་བྱེད་དགོས་པར་འདོད་ལ། ཞི་བདེ་ལ་རིན་ཐང་མེད། དམག་འཁྲུག་ལ་མཐའ་མཇུག་གི་རྒྱལ་ཁ་མེད། དེའི་སྟབས་ཀྱིས་ཞི་བདེ་ནི་ང་ཚོའི་གདམ་ག་ཁོ་ན་དེ་ཡིན་ཞེས་བཤད་འདུག། ལའེ་ཆིང་ཏེ་གིས་གལ་ཏེ་ང་སྲིད་འཛིན་ལ་བདམས་ཚེ་ཁོང་གི་སྲིད་ལུགས་དང་ལམ་ཕྱོགས་བཤད་སྐབས་ཁོང་གིས་མུ་མཐུད་ནས་ད་ལྟའི་ཐེ་ཝན་གྱི་སྲིད་འཛིན་སྐྱེས་མ་ཚའེ་ཡིན་ཝུན་གྱི་སྲིད་ཇུས་དང་ལམ་ཕྱོགས་རྒྱུད་འཛིན་བྱ་རྒྱུ་ཡིན་པ་དང། སྐྱེས་མ་ཚའེ་ཡིན་ཝུན་གྱིས་སྲིད་བསྐྱངས་པའི་རིང་ཐེངས་མང་པོར་རྒྱ་ནག་ལ་ཀུན་སློང་ཡག་པོ་རྣམ་འགྱུར་བསྟན་ཡང་རྒྱ་ནག་པེ་ཅིན་གཞུང་གིས་ཁ་ཡ་བྱས་མེད། ཡིན་ནའང་ངའི་ལམ་ཕྱོགས་ལ་འགྱུར་བ་མེད། གལ་སྲིད་འདྲ་མཉམ་དང་ཆེ་མཐོང་གི་ལམ་ནས་གནང་བ་ཡིན་ན། ངས་རྒྱ་ནག་པེ་ཅིན་གཞུང་དང་མཉམ་དུ་མཚོ་འགག་ངོགས་གཉིས་ཀྱི་མི་དམངས་ཀྱི་བདེ་སྡུག་གི་སླད་དུ་མཉམ་ལས་སྣ་ཚོགས་བྱེད་འདོད་ཡོད། ཐའེ་ཝན་གྱི་དུས་དང་རྣམ་པ་ཀུན་ཏུ་མཛའ་མཐུན་གྱི་ལངས་ཕྱོགས་དང་མཉམ་ལས་བྱེད་འདོད་ཀྱི་ལངས་ཕྱོགས་མཚོ་འགག་ངོགས་གཉིས་ཞི་བདེ་མཉམ་གནས་མཉམ་རྒྱས་གི་ལངས་ཕྱོགས་ལ་འགྱུར་བ་གཏོང་མི་སྲིད། རྒྱ་ནག་པེ་ཅིན་གཞུང་རྒྱལ་སྤྱིའི་སྒྲིག་གཞིའི་ནང་ཡོང་ནས་རྒྱ་གར་རྒྱ་མཚོ་དང་ཞི་བདེ་རྒྱ་མཚོའི་ཁུལ་གྱི་བརྟན་ལྷིང་ཡུན་གནས་ལས་དོན་ཁྲོད་གང་ལ་གང་འོས་དེ་ལ་དེ་འོས་ཀྱི་འགན་འཁུར་རྒྱུའི་འབོད་སྐུལ་གནང་བ་ཁོས། ཉིས་སྟོང་ཉི་ཤུ་ལོའི་ཐེ་ཝན་སྲིད་འཛིན་འོས་བསྡུ་གི་རྗེས་སུ་སྔོན་ཆད་དང་བསྡུར་ན་རྒྱ་ནག་མི་དམངས་བཅིངས་འགྲོལ་དམག་གིས་ཐེ་ཝན་གླིང་ཕྲན་གྱི་ཉེ་འཁོར་དུ་དྲག་པོའི་དམག་སྦྱོང་རིགས་ཇེ་མང་དུ་བཏང་བ་རེད། ལའེ་ཆིང་ཏེ་གིས་གལ་ཏེ་ང་བདམས་པ་ཡིན་ན་ས་གཞིའི་ཆབ་སྲིད་ཀྱི་ཛ་དྲག་གནས་བབ་ཁྲོད་མུ་མཐུད་ནས་རྒྱལ་སྲུང་གི་གཟུགས་ཤུགས་ཇེ་ཆེར་གཏོང་རྒྱུ་ཡིན་ལ། དེའི་ཁྲོད་རྒྱལ་སྲུང་ནུས་པ་ཇེ་ཆེར་བཏང་ནས་རྒྱལ་སྤྱིའི་སྤྱི་ཚོགས་ཁྲོད་ཀྱི་རང་དབང་གི་ནུས་པ་ཇེ་ཆེ་གོ་མཚོན་མཁོ་ཉོ་ཇེ་མང་དུ་གཏོང་འདོད་ཡོད་ཅེས་བཤད་འདུག། ཐེ་ཝན་གྱི་སྲིད་འཛིན་འོས་བསྡུའི་ལས་དོན་དང་མཉམ་དུ་རྒྱ་ནག་པེ་ཅིན་གཞུང་གིས་རྣམ་པ་སྣ་ཚོགས་ཀྱི་ལམ་ནས་འོས་བསྡུ་ལ་ཐེ་ཇུས་བྱས་དང་བྱེད་བཞིན་པར་བརྟེན་ཐེ་ཝན་མི་དམངས་ཀྱི་སེམས་ཁམས་ག་འདྲ་ཡོད་པའི་སྐོར་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་འདི་ལྟར་འགྲེལ་བརྗོད་གནང་སོང། རྒྱ་ནག་གི་འཇིགས་སྐུལ་དང་ནམ་རྒྱུན་གྱི་ནང་འཁྲུག་ཡོང་ཡ་དང་དེ་ར་སྐུལ་དེ་དེ་ལ་ཐེ་ཝན་མི་དམངས་ལ་ཚོར་བ་གང་ཡང་མེད་པ་འདྲ་པོ་ཆགས་བསྡད་ཡོད་རེད་ག་འདྲ་ཞུས་པ་ཡིན་ན་གསར་འགྱུར་བརྒྱུད་ལམ་ཁག་ནང་ལ་དེ་བཏོན་མ་ཡོང་པ་ཡིན་ན་ང་ཚོ་ཐེ་ཝན་གྱི་ས་གནས་ས་ཐོག་ལ་བསྡད་མཁན་ཡིན་པའི་ཆ་ནས་དེ་ལ་གཅིག་ནང་འཁྲུག་ཡོང་གི་ཡོད་པ་དང་ཉེན་ཁ་ཆེན་པོ་གཅིག་ཡོད་པ་གི་ཚོར་བ་དེ་འདྲ་ཙམ་ཡང་ཡོད་མ་རེད། ལེ་ཆིན་ཏུའུ་གིས་དཔལ་འབྱོར་སྟོབས་ཤུགས་ཀྱི་གལ་གནད་སྐོར་ཡང་གླེང་ཡོད་པ་བཞིན་ཁོང་གིས་ས་གཤིས་ཆབ་སྲིད་ཀྱི་འགྱུར་འགྲོས་དང་གོ་ལ་ཧྲིལ་བོའི་མཁོ་འདོན་བརྒྱུད་ལམ་བསྐྱར་སྒྲིག་གི་གནས་སྟངས་ལ་གཞིགས་ནས་ཐའེ་ཝན་གྱིས་ངེས་པར་དུ་ཐོན་དངོས་ཀྱི་དགེ་མཚན་རྒྱ་བསྐྱེད་དགོས་པ་དང་མཁོ་འདོན་བརྒྱུད་ལམ་དམ་སྲུང་བྱེད་དགོས་ཅེས་བཤད་འདུག་པ་ལྟར་སྲིད་འཛིན་གཞོན་པའི་འོས་མི་ཞའོ་མེ་ཆིན་གྱིས་ཀྱང་ཐའེ་ཝན་གྱིས་རང་གི་དཔལ་འབྱོར་སྟོབས་ཤུགས་གང་ཐུབ་ཅི་ཐུབ་ཀྱིས་ཇེ་ཆེར་བཏང་ནས་ངེས་པར་དུ་རྒྱལ་སྤྱིའི་སྤྱི་ཚོགས་དང་འདྲེས་དགོས་ཅེས་བསམ་ཚུལ་གསུངས་འདུག། རྒྱ་ནག་གི་འཇིགས་གནོན་དང་གཏོར་བརླག་སྐོར་གླེང་དུས་ལེ་ཆིན་ཏུའུ་གིས་ད་རེས་རྒྱ་ནག་པེ་ཅིན་གཞུང་གིས་ཐེ་ཝན་གྱི་འོས་བསྡུ་ལ་ཐེ་གཏོགས་བྱས་ཚུལ་དེ་ཧ་ཅང་གི་ཚབས་ཆེན་ཡིན། དཔེར་ན་ཞི་བའི་རྒོལ་རྡུང་དྲག་པོའི་འཇིགས་སྐུལ་ད་དུང་དཔལ་འབྱོར་གྱི་དམག་འཁྲུག་བློ་འགུག་གཡོ་ཐབས་ཀྱི་དམག་འཁྲུག་བྱ་དགའི་བཀྲིན་གསོད་པའི་སྡུག་སོགས་ཐབས་ཤེས་སྣ་འགའ་བཀོལ་བཞིན་ཡོད། རྒྱ་ནག་གིས་དམག་འཐབ་དང་ཞི་བདེ་གཉིས་སྤྱད་ནས་ཐེ་ཝན་གྱི་འོས་བསྡུ་ལ་ཤུགས་རྐྱེན་སྤྲོད་ཐབས་བྱས་ཏེ་རྒྱ་ནག་པེ་ཅིན་ལ་ཕྱོགས་པའི་སྲིད་དབང་ཞིག་འཛུགས་འདོད་ཡོད། གལ་ཏེ་རྒྱ་ནག་པེ་ཅིན་གཞུང་གི་ཐེ་གཏོགས་ལ་ལམ་ལྷོང་བྱུང་ཚེ་རྒྱ་ནག་གཞུང་གིས་སུ་འདོད་པ་བཞིན་དེ་བདམས་ཚེ་ཐེ་ཝན་གྱི་དམངས་གཙོ་རྩ་མེད་དུ་བཏང་བ་རེད། དེ་ལྟ་ན་ཐེ་ཝན་གྱིས་སྲིད་འཛིན་འོས་བསྡུ་བྱས་པ་མ་ཡིན་པར་སྤྱི་ཁྱབ་འགན་འཛིན་ཞིག་བདམས་པ་ཡིན་ན་དེ་དེ་རིང་གི་ཧོང་ཀོང་དང་གཉིས་སུ་མེད་ཅེས་བརྗོད་འདུག་ཐེ་ཝན་གྱི་འོས་བསྡུ་ཆེན་མོ་བྱེད་རྒྱུར་ཉིན་གཉིས་ལས་མེད་པའི་ཚེས་བཅུ་ཉིན་རྒྱ་ནག་གི་ཐེ་ཝན་གཞུང་སྒྲུབ་ཁང་གི་མགྲིན་ཚབ་པ་ཁྲེན་པིན་ཧྭ་ཡིས་ལེ་ཆིན་ཏུའུ་ནི་ཐེ་ཝན་རང་བཙན་གྱི་ལྟ་བ་མཁྲེགས་པོ་ཅན་དེ་ཡིན་པས་གལ་ཏེ་ལེ་ཆིན་ཏུའུ་ལ་རྒྱལ་ཁ་ཐོབ་ཚེ་མུ་མཐུད་ནས་ཁ་བྲལ་ལས་འགུལ་སྤེལ་ངེས་ཡིན་ཞེས་སྐྱོན་འཛུགས་བྱས་པ་དང་སྦྲགས། ལེ་ཆིན་ཏུའུ་གིས་ཚེ་ཡིན་ཝུན་གྱི་ལམ་ཕྱོགས་ཟེར་བ་དེ་ནི་ཐེ་ཝན་རང་བཙན་གྱི་ལམ་ཕྱོགས་ཡིན། ཐེ་ཝན་རྒྱལ་ཕྲན་དུ་དམག་འཁྲུག་བྱུང་གཞི་ཡིན། སྤྱི་ཚོགས་ཟིང་སློང་དང་མི་དམངས་ཀྱི་ཁེ་བཟང་ལ་གནོད་པའི་རྐྱེན་རྩ་ཡིན། དེའི་སྟབས་ཀྱིས་རྒྱ་ཆེ་བའི་ཐེ་ཝན་མི་དམངས་ཀྱིས་དམངས་གཙོ་ཡར་ཐོན་ཚོགས་པའི་ཐེ་ཝན་ཁ་བྲལ་ལམ་ཕྱོགས་ཀྱི་ཉེན་ཁའི་རང་བཞིན་ཤེས་ནས་ཐེ་ཝན་མཚོ་འགག་ངོགས་གཉིས་ཀའི་འབྲེལ་བ་གར་འགྲོ་གང་འདུག་གི་གནད་འགག་ཆེ་བའི་བཞི་མདོ་ནས་ཡང་དག་པའི་གདམ་ག་དེ་མ་ནོར་བ་བྱེད་རྒྱུ་གལ་ཆེན་ཡིན་ཞེས་འཇིགས་སྐུལ་བྱས་ཡོད་གི། ཁྲེན་པིན་ཧྭ་ཡིས་འཇིགས་སྐུལ་བྱས་པར་ཡ་ལན་གྱི་ཚུལ་དུ་ཐེ་ཝན་གྱི་ཕྱི་འབྲེལ་ལྷན་ཁང་གིས་ཚེས་བཅུ་གཅིག་ཉིན་རྒྱ་ནག་པེ་ཅིན་གཞུང་གིས་འཛེམ་དོགས་མེད་པར་ཐེ་ཝན་མི་མང་དང་རྒྱལ་སྤྱིའི་སྤྱི་ཚོགས་ལ་འཇིགས་སྐུལ་བྱས་པ་དེས་པེ་ཅིན་གཞུང་གིས་ཐེ་ཝན་གྱི་འོས་བསྡུ་ཆེན་མོར་ཐེ་ཇུས་བྱས་དང་བྱེད་བཞིན་པའི་བྱ་སྤྱོད་དམར་རྗེན་དུ་ཐོན་པ་སུན་འབྱིན་དང། པེ་ཅིན་གཞུང་གིས་དབྱེན་དཀྲུག་གི་སྨྲ་བརྗོད་རིགས་མཚམས་འཇོག་དགོས་ཞེས་འབོད་སྐུལ་བྱས་འདུག། ཉེ་ལམ་ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོ་མཱེག་ཁི་ཇཱོན་སོན་གྱིས་ཨ་རིར་བཅའ་སྡོད་ཐེ་ཝན་སྐུ་ཚབ་ཡུས་ཏཱ་ལེ་ལ་ཁོང་གི་གཞུང་སྒྲུབ་ཁང་དུ་མཇལ་མོལ་གནང་ཡོད་པ་དང་དེ་བཞིན་དུ་ཨ་རི་གཞུང་གིས་ཐེ་ཝན་གྱི་འོས་བསྡུ་གྲུབ་པའི་རྗེས་སུ་ཆེས་མཐོའི་སྐུ་ཚབ་ཚོགས་ཆུང་ཞིག་ཐེ་ཝན་ལ་གཏོང་འཆར་ཡོད་པ་གསལ་བསྒྲགས་བྱས་ཡོད་པ་མ་ཟད་ཨ་རི་གཞུང་གིས་ཐེ་ཝན་ཕྱི་རོལ་གྱི་གཞུང་སྒེར་སུ་ཡིན་ཡང་ཐེ་ཝན་མི་དམངས་ཀྱིས་སྤེལ་བཞིན་པའི་རང་དབང་དང་འདྲ་མཉམ་དམངས་གཙོའི་འོས་བསྡུ་ལ་ཇུས་གཏོགས་བྱེད་མི་ཆོག་ཅེས་འབོད་སྐུལ་ཞུས་ཡོད་པ་རེད། གསན་མཁན་རྣམ་པ་ཚོ་དུས་ཚོད་ཀྱི་དབང་གིས་ད་འདི་ནས་མཚམས་འཇོག་རྒྱུ་ཡིན། ང་ལེ་ཚན་འདི་གཙོ་སྐྱོང་མཁན་ནི་སྟག་ལྷ་རྒྱལ་ཡིན། རྣམ་པ་ཚོས་གསན་པར་བཀའ་དྲིན་ཆེ།
གསན་མཁན་རྣམ་པ་ཚོ། འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ཀྱི་ལས་རིམ་རྒྱང་སྲིང་བྱས་ཟིན་པ་ཡིན།